དང་དུད་འགྲོ། རེད་བ། ད་དེ་མེད་ན། ད་དེ་བོད་ཀྱི་བར་སྣང་ཆེན་སོགས་ལྷ་ཚེ་རིང་པོ་རེད། ལྷ་ཚེ་རིང་པོ་ཟེར་དུས་ང་རང་ཚོ་ཡ་ད་ཅི་ད་ཨ་ལི། དེ་ཚོ་ག་རེ་ག་རེ་ཞུགས་ལེན་སྐོར་བ། ལྷ་ཚེ་རིང་པོ་རེད་དེ་ནི། ཡུལ་མཐའ་འཁོབ་ཏུ་སྐྱེས་པ་རེད། ཀླ་ཀློ་རུ་སྐྱེས་པ་རེད་ད་ལོག་ལྟ་ཅན་དེ་འདྲ་སྐྱེས་པ་རེད། ད་ལྐུག་པ་དེ་རིགས་དེ་གླེན་པ་དང་ལྐུག་པ་དེ་འདྲིས་སོ་ད་དེ་ལ་མི་ཁོམ་པ་བརྒྱད་ཟེར་ལབ་པ་རེད་བ། དེ་འདྲ་ཅིག་ལ་སྐྱེས་ནས་སྡིག་པ་སྤྱི་ཚོགས་ལ་བསྟན་ན། སྐྱེ་བ་ལེན་ས་དེ་འདྲ་ཅིག་མ་གཏོགས་རྩ་བ་ཉིད་ནས་ཡོད་མ་རེད་ཡིན་ན་ཡང་ད་རེས་དཔེ་སྟབས་ལེགས། སྐྱེ་བ་སྔ་མ་ལ་ནི་བླ་མ་དགེ་བའི་བཤེས་གཉེན་གྱི་བཀའ་དྲིན་ལ་བརྟེན་ནས་ད་ནི་ང་ལ་མི་ལུས་དེ་བཞིན་ཐོབ་པ་ན་མི་ཁོམ་པའི་གནས་དེ་འདྲ་ཞིག་ལ་སྐྱེ་བ་ལན་གཅིག་མ་སྐྱེས་པ་བྱས་མི་ལུས་དེ་འདྲའི་གནས་ཐོབ་པ་ད་དཔེ་མི་སྲིད་ཀ་རེད་དཔེ་མི་སྲིད་ཀ། བསམ་གྱིས་མི་ཁྱབ་པ་རང་རེད་ཤག་བསམ་པ་བསམ་བློ་བཏང། གལ་སྲིད། གལ་སྲིད་མི་ཁོམ་པའི་གནས་དེ་འདྲ་ཞིག་ལ་སྐྱེས་ན། ད་ལྟ་ངས་འདི་ལ་ཨ་ལི། གཞན་དག་ག་གེ་མི་འདུག་ཞེ་པོ་ཡག་པོ་དེ་ཁར་དུ་རྣམ་པར་དག་པ་དེ་བྱེད་ཕོད་ཡ་མི་འདུག་སྟེ། སྡིག་སྤོང་དགེ་སྒྲུབ་འགྲུལ་གྱི་གང་ཐུབ་ཐུབ་བྱེད་ཀྱི་ད་ག་གཟབ་ནན་འདྲ་ཅིག་ནི་བྱེད་ཀྱི་ཡོད་རེད་ཨ།

ལྷོད་ལྷོད་བསྡད་ནས་སོགས་ཀྱི་གོ་སྐབས་དེ་དེ་ཙམ་ཡོད་མ་རེད་ཨོ་དེ་འདྲས་བྱས་ནས་ད་རེས་དངོས་གནས་ང་ལ་མི་ལུས་དེ་འདྲ་ཞིག་ཐོབ་པ་དེ་སྟབས་ཡག་ཡག་རེད་མི་ལུས་ནང་ནས་ད་ག་ཞེ་དྲག་ད་ཆོས་མི་འདུག་ནས། ཆོས་ཡོད་སའི་ཆོས་དར་སའི་ལུང་པ་ཞིག་ལ་སྐྱེས་ད་གི་སྲིད་སྲིད་རེད་ད་གི་ལོ་ཆུང་ན་ཞེས་བྱས། སྐྱེས། གྲྭ་པར་ཞུགས་བྱས། དངོས་གནས་སངས། སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་འདི་འདྲས་མཇལ་བྱས་ལྷག་དོན་དུ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་འདི་འདྲ་མཇལ་ནས་དཔེ་ཆ་ཚང་རང་ལྟ་ཐུབ་ཡ་མི་འདུག་སྟེ་བས་སོ་སོའི་ངོས་ནས་དེ་འདྲ་བ་དེ་ལ་གང་ཐུབ་ཐུབ་ཅིག། བས་ག་ཚོད་བག་ཚོད་རུ་བསྡད་ཅིག་གང་ཐུབ་ཐུབ་བྱས་ག་བྱས་པ་རེད་དེ་འདྲས་བྱས་བྱུང་བ་ན

ཚ་གྲང་གི་སྡུག་བསྔལ་ཁོ་རང་རང་བསམ་བློ་འཁོར་བསྡད་ནས་རྦད་དེ་ཁོས་མྱོང་བསྡད་པ་རེད་མ་གཏོགས་སེམས་ཁྲལ་གཞན་པ་གང་གང་ཡང་སྡིག་པ་ཅིག་བསམ་བློ་འཁོར་ཡ་ཡོད་མ་རེད་ད་དེ་འདྲ་ཞིག་ལ་རྦད་དེ། ཟླ་བ་གཅིག་གཉིས་མ་རེད་རྦད་དེ་བསྐལ་པ་ནས་བསྐལ་པའི་བར་དུ་བསྡད་དགོས་རེད་དེ་ནང་ལ་ཆོས་བྱེད་ག་པར་རེད་ད་དེར་མ་སྐྱེས་པ་དེ་དཔེ་མི་སྲིད་ག་རེད་ཤག་ད་ནི་ཐེངས་མ་གཅིག་དེ་ལ་མ་སྐྱེས་པ་དེ་དཔེ་མི་སྲིད་ག་རེད་ཤག་ད་དེ་བཞིན་ནི་བོ་དོག་ཅིག་བསམ་བློ་ཅིག་ད་དེ་འདྲ་བོ་རེད་དེ་ནང་བཞིན་བྱས་ནས་ཡི་དྭགས་ལ་སྐྱེས་སོང་ན་རྦད་དེ། ཁ་ལག་ཟ་ཡ་མ་རག་ཟ་རྒྱུ་འཐུང་རྒྱུ་མ་རག་བྱས་མི་ཚེ་ཁོ་ར་རྦད་དེ་ལྟོགས་པ་བྱས་སྐོམ་བྱས། བཀྲེས་སྐོམ་གྱི་སྡུག་བསྔལ་དེ་རང་མྱོང་ནས་རྦད་དེ་དེ་ཡང་ཉི་མ་གཅིག་གཉིས་མ་རེད། བསྐལ་པའི་བར་དུ་མྱོང་བྱེད་དེའང་ག་འདྲའི་ཐུབ་ཡག་རེད། ཁྱོད་ཀྱིས་ད་སེམས་ཐག་རང་རེད་བསམ་ད་ད་ཀྱི་ད་ཞིབ་པར་བསམ་བློ་བཏང་དེ་དུད་འགྲོ་ལའང་ཐག་རེད། སྐྱེས་པ་ཙམ་གྱིས་ཟེར་ད་ཡི་དྭགས་ལས་སྡུག་རེད། ཡི་དྭགས་ཁ་ཤས་ལ་ཡང་ཆོས་བཤད་ན་མི་ཁ་ཤས་ཀ་ཡི་གོ་མཁན་ཡོད་ས་རེད་བ། ད་དུད་འགྲོ་ནི་ཐག་རེད་ཡི་དྭགས་ལས་སྡུག་གི་རུ་རེད། སྐྱེས་པ་ཙམ་གྱི་ཐག་རེད་རྦད་དེ་དེ་ཞིག་འདི་མ་གོ་རང་ག་ག་ཡ་བླང་དོར་རྩ་བ་ཉིད་ནས་ཧ་མ་གོ། ཨ་ལི་བླང་དོར་ཕྲ་མོ་ད་ཕར་བཞག་ལ་རགས་པ། རགས་པ་ཙམ་ཡང་ཧ་མ་གོ་ནས་དེ་སོ་སོའི།